ཐར་པའི་རྒྱལ་མཚན་ཟེར་མཁན་ཨ་མ་འབྱུང་པར་བ་ཨ་ར་གྲུབ་ཐོབ་ཐར་པའི་རྒྱལ་མཚན་ཟེར་མཁན་དེ་སྐྱོ་པོ་སྐྱོ་པོ་ཞིག་ལ་ཡོད་མ་རེད་ཁོང་གི་ཤག་དེ་ནག་པོ་ནག་འཁྱག། སྒོ་སྒྱིག་སྒོ་ཙམ་ཡང་ཡོད་མ་རེད་ཁོ་ཀུ་རེ་ལས་ལྷོག་ཏག་པ་དང་ཕེབས་ཡོད་རེད་རྩོད་པ་རྩོད་ཤིག་བ་མ་རྩོད་པ་རྩོད་དེ་ཁོ་ལ་མི། སུ་ཁྱི་རྒས་ནི་འདྲེ་འདྲ་རྩོད་འདྲ་ཡི་ར་གོ་བ་མ་རེད་ཀོ་བ་ཀོ་བ་ཞིག་རེད་དེ་བ་ཀེ་ཀེ་ཞིག་མི་ཤེས་བ་ཅེ། དེ་ནས་ཀུ་རེ་དེ་ཧོ་ཏག་པ་དང་བྱེད་ཀྱི་ནི་སྨོན་ལམ་ཞེ་དྲག་རྒྱབ་བ་དེ་འདྲ་བྱེད་ཡི་ས་ནི་ཤི་ར་སྙིང་པོ་དོན་དེ་ཁོ་ལ།

གྲུབ་ཐོབ་ཐར་པའི་རྒྱལ་མཚན་ཟེར་མཁན་དེ། རྗེ་རིན་པོ་ཆེ་གི་ཨ་མ། ཡུམ་ཤིང་བཟའ་ཨ་ཆོས་ཟེར་མཁན་དེ་རེད། ད་ལྟ་ང་ཚོ། ལྷ་བཙུན་རྡོ་རྗེ་འཆང་སྐུ་གོང་མ་དེ་ཀྱི་ཐར་པའི་རྒྱལ་མཚན་དེ་ཕྱི་ཡོད་རེད། ད་གྲུབ་ཐོབ་ཐར་པའི་རྒྱལ་མཚན་དེ་གཞན་དང་མི་འདྲ་བས་ང་ཚོ་གྲྭ་ཚང་ལ། ལྟོས་སུ་བལྟ་གི་ཡིན་ནོ་མི་སྤོབས་པ་རུ་ད་དྲ་མི་བྱེད་མ་ཚད་གཞན་མ་ག་རྒྱ་ཡོད་མ་རེད། ཁོང་གི་ཤག་དེ་ད་རེ་ཟུང་ཡིན་ལྷ་ཁང་བཟོས་ཀྱི་ནས་ལྷ་ཁང་བཟོས་ཀྱི་ནས་ཆུ་འགྱེལ་གཏོང་ས་དེ་འདྲ་བྱས་ཡོད་རེད། ཨ་མ་ཁོང་རང་གི་འདྲ་སྐུ་ཁྱོ་ཁྱོ་དེ་འདྲ་བྱས། ཁོང་ཨ་མ། ཨ་མ་ཁྱེད་ལ་སྤུ་གུ་ཅི་མ་འདུག་མེད་དྲག་འདུག་སྤུ་གུ་ཅི་མ་འདུག་མེད་ཅེས་ཁོང་བྱ་བྲལ་ལ་ཕེབས་དུས་སྐུ་ལ་ཨ་མ་དེའི་སྐད་ཆ་དྲི་ས་དང་གྲོས་དྲི་ས་ཤིན་ཏུ་མེད་ཅེས་ང། ཁྱོད་རང་ང་ཨ་མ་ཨ་མ་ང་ལ་ནི་བུ་ཁྱོད་རང་མ་གཏོགས་ཡོད་མ་རེད། ཁྱོད་རང་བྱ་བྲལ་ལ་ཡོད་པ་ཡིན་ན་ཨ་མ་ནག་ཏུ་བཤད་ལ་སོགས་པ་བྱུང་བ་དང་ཨ་ནི་གྲོས་དྲི་ས་གཏོང་ཡ་མེད་པ་ག་འདྲ་བྱེད་དགོས་རེད་བུ་ལོན་ཆེན་པོ་ཞིག་རག་རེད་ཟེར། གཞུང་པ་ཁང་ཚན་ལས་བུ་ལོན་གྱི་ལེན་ཡོད་རེད། ཡེར་པ་ཁང་ཚན་ལས་བུ་ལོན་གྱི་ལེན་ཡོད་རེད་ཨ་མ་དང་བུ་གཉིས་དངུལ་ཡོད་མ་རེད་དངུལ་མེད་ཙང་བུ་ལོན་ལེན་པ་རེད། ངས་དེ་གཅིག་མ་རང་ཨ་མ་ནི་ཁྱོད་རང་ནི་ང་མེད་པ་ཡིན་ནི་ང་ཡི་ཚབ་ཅིག་བཞག་གཅིག་ཟེར་ཁོ་རང་གིས་ཁོ་རང་འདྲ་སྐུ་ཞིག་ཁྲུ་གང་དེ་འདྲ་ཡོད་པ་ཞིག་བཞེངས་བྱས་ད་ག་ཟེར་ད་ས་རྡོག་རྡོག་ཅིག་ཡར་བཞག་ནས་གྱོན་ལེན་པོ་ཅིག་ད་ཆུ་འདྲེ་ཡོང་གི་འདུག་ལྷ་བྲིས་པ་མ་རུ་བ་ཁོ་ཚོ་ཁྱེད་ཀྱིས་ཀྱང་དེ་ཁོ་ལ་ཨ་མ་ཡོངས་སུ་རྫོགས་པ་གོ་མ་གཞི་མ་ཨ་མ་ལ་གསུང་བྱོན་བྱས་ནས་ཨ་མ་དཀའ་ངལ་ཞིག་ལ་ཐུག་སོང་ན་དེ་ལ་སྐད་ཆ་དྲིས་ནས་ཁོང་ཡི་གསུང་བྱོན་དགོས། ཁོ་ནང་བཤད་ཀྱི་ཚུལ་ན་ནི་དེ་གྱིས་བྱུང་བ་རེད། ག་རེ་ཟེར་དགོས་མིན་ན་ཨ་མ་དེ་ནི་བསམ་བློ་ཁང་ཚན་བསམ་བློ་ཁང་ཚན་ལ་བུ་ལོན་དགོས་དངུལ་སྲང་ལྔ་ཞིག་ལྟས་དགོས་ནི། དེ་མ་ཐོག་ཕྱིན་ནས་ད་དེ་དེ་དེ་བཞི་རུ་ཕྱིན་ཟེར་ང་ནི་དེ་མ་ཐོག་ཡིད་མ་གས་གས་མེད་ཟེར་ནས་བསམ་བློ་ཁང་ཚན་གྱི་ནི་བུ་ལོན་དངུལ་སྲང་ལྔ་ཡི་བུ་ལོན་ལས་ལེན་པ་ཡིན་ཟེར་ནས་ཐོག་ནས་བསྐུར།

ཆོས་གྲྭ་སོགས་སུ་ཞལ་འདོན་མང་དུ་སོང་བ་ཡང་དེའི་གནད་ཡིན་པས་དེ་དག་ལ་ནན་ཏན་མཛད་དགོས་དེ་ལྟ་བུ་བསགས་སྦྱང་འདི་གང་ལ་བྱེད་པའི་ཡུལ་ཚོགས་ཞིང་ཉིད་ཡིན་པས་ཚོགས་ཞིང་བསྒོམ་པ་ཤིན་ཏུ་གལ་ཆེ་བས། དེ་ས་བཅད་ཅིག་ལོགས་སུ་མཛད་པ་ཡིན་ཟེར་ཚོགས་ཞིང་གསལ་འདེབས་པ་ཟེར་ཚེ་ས་བཅད་ཅིག་བོད་པའི་ལོགས་སུ་མཛད་དགོས་ཡས་དེ་གལ་ཆེན་པོ་བཟོ་དགོས་ཡས་དེ་ཚོགས་བསགས་སྒྲིབ་སྦྱང་བྱེད་པ་ལ་ཞིང་ཁྱད་པར་ཅན་དགོས་རེད་པ་དེ་ཡིན་ཙང་ཚོགས་ཀྱི་ཞིང། ཞེས་པ་ཡང་ཚོགས་བསགས་པའི་ཞིང་ཡིན་པས་ན་ཚོགས་ཞེས་བྱ་ཞིང་དེ་ཡང་འཇིག་རྟེན་ན། ཞེས་སྟོད་ཐོག་ལེགས་པོ་ལྕི་བ་ཞིག་ཡོད་ན་དེ་ལ་ཅི་བཀྲ་སུ་མཛད་པ་ལྟར་དེ་ཡང་ས་སྐྱོང་སུ་བདེའི་སློབ་བུ་ཆེ་གཞན་དེ་ལྟ་བུ་ནན་ཏན་དུ་སེམས་འདེབས་དགོས་ཅི་སྟེ་ཅི་གཞན་ལ། ཐོན་སྐྱེད་དྲི་ཁའི་འཕེལ་ཁྱད་ལས་ལྷག་མི་འབྱུང་ཡང་དེ་ནི་གསར་པའི་ཕྲ་མོ་སྤྲུལ་པ། གསར་པའི་ཕྲ་མོ་སྤྲུལ་པ་ལའང་འབྲས་བུ་བླུན་པོ་ཆེ་དཔག་ཏུ་མེད་པ་འབྱུང་ཅི་སྟེ་བའི་ཞལ་ལ། བསོད་ནོར་དུས་རེ་ལས་མི་འབྱུང་ཡང་དེ་ནི་བདེ་ལེགས་ཀྱི་གསར་པའི་གྲུ་བཞི་རྒྱུ་ཆའི་མོས་པར་རྟོགས་ཆོག་པ་དེ་ལྟ་བུ་གཞན་ས་ལ། བསོད་ནོར་གྱི་ས་པའི་སྤྲུལ་ཆོས་མ་བྱུང་བ་ལོ་ན་ཤིན་ཏུ་ཕངས་པ་ཡི་དེ་ཡི་རྗེ་བཙུན་ཚོགས་གཙོ་མཁར་པ་ཆེན་པོ་བདེ་ཆེན་བདེ་ལེགས་ཐམས་ཅད་ཀྱིས་སྦྱངས་བའི་ཞིང་ས་སྟོང་པ། དུས་བཞི། དུས་བཞི་ཐམས་ཅད་དུ་རྒྱུ་ཆེན་མེད་པར་བདེ་ལེགས་ཀྱི་ས་པའི་བསྟོད་པས་མཆོད་པ་དེ་ལ་ཡང། དད་པའི་ཤུལ་གྱིས་བསོད་ནོར་གྱི་ཞལ་སྨོད་པར་བྱེད་ཀྱིས། ཞལ་སྨོད་པར་བྱེད་ཀྱིས་ཞེས་མདོ་ལས་གསུངས་པ་ལྟར་བྱ་རྒྱུད་མ་བྱུང་ན་ཤིན་ཏུ་ཕངས་པ་ཡིས། ང་རང་ཚོ་ཇི་ལྟས་པའི་ཞལ་ཁ་དེ་ཚོ་ལས་ཡང་ནི་ལོ་ཕྱེད་ལྟོ་རྒྱུ་མ་བྱུང་ནི་ལས་པ་ཡིན་ན་ཨ་ད་རིང་ང་ལ་ཞལ་ཁ་ལྟོ་རྒྱུ་མ་བྱུང་བ་ཆེ་ལས་སོང་ཟེར་ནི་ཕུང་པོ་ཞེ་དྲག་བྱེད་དགོས་རེད་ཟེར་དེ་དུས་ཁྱེད་ལོ་གཅིག་ལ་དུས་གཅིག་མ་གཏོགས་ཡོང་མ་རེད་ས་པའི་ཕར་ལྟོ་ནི་འབྲས་བུ་དེ་ཉུང་ཉུང་གཅིག་མ་གཏོགས་ཡོང་མ་རེད་ད་ལྟ་དེ་ཡི་དཀའ་ལས་ཞེ་དྲག་རྒྱབ་མི་དགོས་བ་ཆེ་ནི་ཉུང་ཉུང་གཅིག་ཕར་ལྟོ་བ་ཡིན་ནི་འབྲས་བུ་དཔག་ཏུ་མེད་པ་དེ་འདྲ་ཡོང་དགོས་རེད་དེ་ཡང་དུས་དེ་དུས་བཞིན་སྣུམ་པ་ཐང་ཆེན་དུ་རྒྱུས་ཁྱད་མེད་པ་ཅིག་ནི་ལྟོ་ཆོག་པ་སྟེ། མ་ལྟོ་བ་ཅིག་ནི་བཞག་པ་དེ་ཧ་ཅང་ནི་ཕངས་པོ་རེད་གསུངས་པ་ཞེས་དང། ཞལ་གྱི་ཆོས་ལ་མཐའ་མེད་པས་གཞན་གྱིས་མཐོང་བཟུང་ཡང་མེད་པ་དེ་བང་ཁ་ལྟོ་བཟུང་བར་མི་འདུག་ཅེས་གསུངས་པ་ལྟར་རེད། འོ་ན་ཚོགས་ཤིང་ཡི་སེ་འདེབས་པ་ཤིན་ཏུ་གལ་ཆེ་བས་དེ་ལྟར་ཡིན་ན་དེ་ཡི་སེ་འདེབས་ཚུལ་ཇི་ལྟར་བྱ་དགོས་སྙམ་ན་རྒྱུད་བཞི་སོ་སོ་ལ་ཚོགས་ཤིང་མི་འདྲ་བ་རེ་གསུངས་པས་ཐོག་མར་ཉང་ལོང་བཏགས་པོ་ཞུས་ན། ཚོགས་ཞིབ་མ་སྤྱི་ཡི་སྐུ་དབང་ལྷན་ཅིག་སྐྱོད་ཡུལ་སྦྲུལ་ལོ། ཡིག་ཆ་གསལ་ཁ་མ་གསུངས་པར་ཇི་ལྟར་ཡིད་ཉོན་ལ་སྦྲུལ་ལོ། མན་ངག་མི་འདྲ་བའི་གསུངས་ཡོད་པས། གདོང་ལྔ། གདོང་ལྔ་སྡེ་བས་གསལ་ཁ་མ་འབྱུང་གསུངས་པ་ཡིན། གསུངས་པ་ཡིན། དེ་སོང་ནས་སྐྱོད་ཡུལ་ནང་འོད་གསལ་སྐུ་བསྒྱུར་ནས་རང་གི་སྨིན་འཚོངས་སུ་བཏེགས་པ་ཅི་ཟེར། བདེ་མཆོག་གི་ཚོགས་ཤིག་ནང་བཞིན་བྱེད་ཅེ་ན་བདེ་མཆོག་གི་ཚོགས་ཤིག་དེ། རྗེས་མ་ཡར་འདུས་ཏེ་བཀོད་པས། ཚོགས་ཤིག་རང་གི་སྨིན་འཚོངས་ལ་ཚུལ་བསྟན་ཅིང་འདུལ་བར་བ། མེ་མེད་པའི་རྗེས་ཐོབ་བར་གསེང་སྟེ་འཇིགས་བྱེད་ཀྱི་ཚོགས་ཤིག་བཏགས་པོ།

གསང་བ་འདུས་པ་ལྟ་བུ་བྱེད་པ་ཡིན་ན་ཚངས་ཤིང་ན་རང་གནས་སུ་ཡང་རང་གནས་སུ་ཡང་ཤི་བ་བྱུང་བར་བ་གསང་བ་འདུས་པ་ཡིན་ན་བ་སྟོབས་སུ་བྱེད་ཅེས་ནས་མན་ངག་གསུམ་ཡོད་པ་ཡིན་ས་སོ་སོ་ཡི་གང་བདེ་བ་དེ་བྱེད་ཀྱི་ཡིན་ས་སྤྱོད་ཡུལ་དེ་མ་འདུས་པ་རེད་སྤྱོད་ཡུལ་འདུས་པའི་ལོ་དེ་མ་གསུངས་པ་རེད་དེ་གསུམ་པོ་གང་ཡང་རུང་བ་ག་རེ་བྱས་ནས་འགྲིག་བ་ཡིན། དཔེར་ན་ད་ལྟ་ཤ་མ་དེ་ནང་བཞིན་བྱས་པ་ཡིན་ན་ནམ་མཁའ་ལ་ཡར་བསྟན་ནས་བཞག་རྗེས་མ་ཚོགས་ཤེས་ཆ་ཚང་གི་སེར་ཐག་ཐག་སོང་ན་ཡང་ནི་ཡེ་ཤེས་སེམས་དཔའི་ཚུལ་དུ་མ་བསྟན་ཅེས་ནས། སྤྱོད་ཡུལ་དེ་མ་བསྟན་བཞག་ནས་འགྲིག་བ་རེད། ཚོགས་ཤེས་སེམས་བདེ་བ་ལ།

ཨོ་དེ་འདྲ་ཀྱི་གསུང་ལུང་སྟོང་ཅིག་ནི་ཀ་བ་སྐོམ་པ་བཞག་པ་ཡིན་ནི་འཇམ་པོ་བྱུང་ཆུ་བ་ཐོད་ནང་བཞིན་ཅིག་ནི་སྙམ་པ་ཨོ་དེ་འདྲ་ཀྱིས་རི་ན་བདེ་བ་སྐྱེས་པ་བར་བར་དུ་རིན་པོ་ཆེའི་རྒྱུ་ཤེལ་ལས་གྲུབ་པའི་བྱ་སྣ་ཚོགས་ཀྱི་ཁྱུ་གཅིག་སྦྲང་ཡང་འདྲུད་པ་ཟེ། དེ་ནས་རིན་པོ་ཆེའི་རྒྱུ་ཤེལ་དེ་ཚོ་བར་བར་ཚོང་ལ་དེ་འདྲ་སྐྱིད་དེ་ཁེ་དེ་རྣམས་ལ་བྱ་སྣ་ཚོགས་ཀྱི་སྐྱིད་གཉིས་པར་འདྲུད་དེ་ཁེ། ཁྲུ་ཆིག་རྫིང་བུ་གསེར་གྱི་གྱིས་མ་འདག་བ་མཐའ་སྐོར་དུ་རིན་པོ་ཆེའི་རི་བོ་བསྐོར་བ་སོགས་དག་ཤེལ་གྱིས་བསྐོར་བ་རྡོ་ལས་གསུངས་པ་ལྟར་གསེར་དེ་ཟེ། སྨན་བླ་འདོད་དེ་ཁོ་ལ་དེ་འདྲ་མང་པོ་ཅིག་ཡོང་སྒོ་བཏུང་བ་ཨོ་དེ་སྨན་བླ་གྱིས།

འབད་སྔགས་གཉིས་ཀ་ཡི་གོ་ཆོད་ཀྱིས་དེ་བརྗོད་པས་དངོས་སུ་ཡི་ཆོད་པ་ཉམས་སད་ལས་མེད་ཀྱང་རྒྱལ་བ་སྲས་མཆོག་གི་སྤྱན་སྔར་མཆོད་པའི་ཕྱག་ཆེན་པོ་བསྒོམ་པར་གསུངས་བདེ་སྟོང་བརྗོད་དེ་དེ་བཞིན་ཉིད་དུ་གྱུར་ཅིག་ཞེས་པའི་བཀའ་རང་གི་བློ་ཡུལ་དུ་རྒྱ་ཆེ་ཆུང་ཇི་ལྟར་མེད་པར་དེ་བཞིན་དུ་འགྱུར་རོ་ཚོགས་ཤེས་དངོས་གཞིའི་སའི་བདེ་ཚུལ་ལ་ཉོན་ལོང་ལས་མ་ཁྲིད་དེ་ཀ་ཡི་ལོ་ཀྱི་ཚོགས་ཤེས་ཡི་སའི་བདེ་ཚུལ་དང་བླ་མ་མཆོད་པའི་ལོ་ཀྱི་སོགས་ཤེས་སའི་བདེ་ཚུལ་གཉིས་གསུངས་པ་ལས་འདིར་བླ་མཆོད་ཚོགས་ཤེས་དང་བྱ་བས་གསུངས་པས་ནི་དེ་ནི་ཕྱི་དེའི་རྒྱལ་བ་དབེན་ས་པ་དང་གྲུབ་ཆེན་ཆོས་ཀྱི་རྡོ་རྗེ་རྣམས་བླ་མའི་རྣལ་འབྱོར་སེམས་དཔའ་སུམ་བརྩེགས་འདི་ལ་བརྟེན་ནས་ཚེ་གཅིག་ལ་ཟུང་འཇུག་གི་གོ་སྐུ་བརྙེས་པས་དགའ་འདི་སྤྲུལ་པའི་གླེགས་བམ་ལས་བྱུང་བའི་མན་ངག་ཁྱད་པར་ཅན་ཡིན་དེ་ཡང་བདེ་སྟོང་དབྱེར་མེད་གསུངས་ནས་རང་སེམས་བདེ་སྟོང་གཉིས་སུ་མེད་པའི་གསལ་བ་དེ་བཞག་དགོས་སྒྲ་དག་གོ། དེ་བཞག་ཅེས་ནི་ཡང་དག་གི་མ་བཤད་ཅེས་རོ། དག་གི་ངང་དུ་མ་བཤད་དེ། གཉིས་པ་གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་ཚུལ་ཟེར་མཁན་དེ།

ཨོ་དེ་ཡིན་ཙང་ཐབས་གཙོ་བོ་ཡིན་ཙང་ནི་ལག་པ་གཡས་པ་དེ་སྒང་ལ་ཡོད་པ། ཏོ་སི་ཏྲི་ནི། རྡོ་རྗེ་སྐྱིལ་ཀྲུང་བཅས་ནས་མཐེ་བོ་གཉིས་པོ་དེ་རྩེ་སྤྲད་པ་དེ་ཡང་ནི་མངོན་ཤེས། མངོན་ཤེས་མྱུར་དུ་འཆར་བདེ་བས། གྲུ་གསུམ་བྱེད་ཅིང་ནི་ལྟེ་བའི་ཁ་ཚུར་སྦྱར་བ་དེ་ཡིས་ན། ནང་གི་གཏུམ་མོ་མྱུར་ཙམ་འབར་ཡས་ཀྱི་རྟེན་འབྲེལ་ལ་སོགས་པ་འགྲིག་པའི་ཆེད་དུ་དེ་འདྲའི་རྡོག་རྡོག་རེ་རེ་གྱིས་ནི། ཞེ་དྲག་ཁྱད་ཡོད་པ་དེ་འདྲ་ཅིག་ཡིན་པ་རེད། ད་མིག་སྣ་རྩེ་ལ་ཕོག་པ་ལ་སོགས་པ་དེ་ཚོ་བྱས་ན་བྱིང་བ་དང་རྒོད་པ་ལ་སོགས་པ་དེ་ཚོ་གཅོད་ལས་སླ་བ། ཧ་ཅང་ནི་རིང་དྲགས་མ་ཡིན་པ་ཧ་ཅང་ཐུང་དྲགས་མ་ཡིན་པ་དེ་འདྲ་བྱས་ནས། སོ་དང་མཆུ་རང་བབས་སུ་བཞག་པ་དེ་ཡིན་ན་རང་བབས་སུ་བཞག་ནས། ཆེད་མངགས་ཀྱིས་མ་བཅོས་པ་ཡིན་ན་སྒོམ་ལ་སྐྱོན་མི་བྱེད་པ་དེ་འདྲ་ཡོང་གི་ཡིན་པ་རེད། ལྕེ་རྩེ། ཡ་རྐན་ལ་བཞག་དེ་ཡི་ཚེ་ན་ད་གྱེས་ནོན་ཞིག་ཁ་མི་སྐོམ། ཁ་མི་སྐོམ་པ་བྱས་དོན་ལ་ཁ་གདངས་བྱས་ནས་ལྷགས་པ་ཁ་ནང་ལོགས་འཛུལ་བ་ཡིན་ན། ཁ་གདངས་པ་ཡིན་ན་ཁ་ཞེ་དྲག་སྐོམ་འགྲོ་གི་རེད་པ་ཡུན་རིང་པོ་མཉམ་པར་བཞག་པ་དེ་ཡི་ཚེ་ན།

ང་རང་ཚོ་རྩ་དབུ་མ་དཀྱིལ་ལ་བྱས་བྱས་ནས་དེའི་གཡས་པ་ལ་རོ་མ་དང་དེའི་གཡོན་པ་ལ་རྐྱང་མ་ཟེར་མཁན་དེ་རྩ་གསུམ་པོ་དེ་ཡོད་རེད་པ་རྩ་དབུ་མ་ནང་ལ་རླུང་རྐྱང་སེ་གཅིག་འགྲོ་ཐུབ་པ་ཡིན་ན་རྩ་དབུ་མ་ནང་འགྲོ་ཚིག་གོ་འགའ་དགེ་བས་ཀྱི་རླུང་རླུང་གི་སྐྱོན་ཕྱོགས་ཡིན་པ་རེད་རྩ་རོ་མ་དང་རྩ་རྐྱང་མ་གཉིས་ལ་འགྲོ་འདི་གྱེས་ཏེ་འདོད་ཆགས་འདོད་ཆགས་དང་ཞེ་སྡང་གཉིས་ཀྱི་རླུང་འདྲ་མོ་དེ་བཞོན་པའི་རླུང་དེ་དེ་འདྲ་ཡིན་པ་རེད་དེ་ཡིན་ཙང་ཐོག་སུ་རྩ་དྲང་པོ་བྱེད་པ་ཡིན་ན་རྩ་དབུ་མ་ནང་ལ་རླུང་ད་ལྟ་རང་ད་ལམ་སང་འགྲོ་གི་མ་རེད་འགྲོ་མ་འོངས་པ་ན་འགྲོ་བ་ལ་ལས་སླ་བ་དེ་འདྲ་ཡོད་རེད།

སེམས་ཅན་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་རང་རང་གི་སྡུག་བསྔལ་མྱོང་བཞིན་པ་དམྱལ་བ་ཡིན་ན་ཚ་དམྱལ་ཡིན་ན་ཚ་དམྱལ་སྡུག་བསྔལ་མྱོང་བཞིན་པ་གྲང་དམྱལ་ཡིན་ན་གྲང་དམྱལ་སྡུག་བསྔལ་མྱོང་བཞིན་པ་དེ་འདྲ་ཡིན་པ་ལ་སྒོམ་པ་དེས་སྨྲ་ཞིག་དོན་ཀུན་དབང་མོ་ཤེས་ཀྱིས་བྱས་ནས་བཟླས་ཏེ་ཀྱེ། ཨ་དེ་འདྲ་ཀྱེ། རང་རང་གི་སྡུག་བསྔལ་མྱོང་ནས་བྱས་ངུ་སྐད་རྒྱབ་སྟེ་ཀྱེ། ཨ་ཚ་ཚ་ཨ་ར་ར་ཟེར་ནས་བྱས་དཔེ་མ་ཚད་སྡུག་བསྔལ་མྱོང་བཞིན་གྱི་ཉམ་ཐག་པ་ཡིན་པ། ཨ་དེ་འདྲ་ཀྱེ་བསམ་བློ་བཏང་བ་ཡིན་ན་སྙིང་རྗེ་སྐྱེ་ལས་སླ་བ་དེ་འདྲ་ཡོང་གི་བི་དྲག་དུང་ཨ་དེ་ཡིན་ཙང་རང་གི་མཐའ་ཁུལ་དུ་སེམས་ཅན་ཐམས་ཅད་བསམ་བློ་བཏང་བསམ་བློ་བཏང་བྱས་ནས་རང་གི་སྐྱབས་འགྲོ་བྱེད་ཀ་ལ་སྐྱབས་འགྲོ་གྱི་རྒྱུ་གཉིས་ཟེར་ད།

ང་རང་ཚོ་སྨན་བླ་གྱི་ཆོ་ག་འདོན་དུས་མྱུར་བ་གཅིག་ལས་མ་གཏོགས་མི་འདུག་ཨང། ད་ནི་གནས་བཅུ་གནས་བརྟན་ཕྱག་མཆོད་དང་སྒྲོལ་ཆོག་ལ་སོགས་པ་དེ་ཚོ་འདོན་དུས་སྐབས་ལ་མྱུར་བ་ཟེར་དེ་གཉིས་ཡོང་གི་མི་འདུག་མྱུར་བ་ཟེར་དེ་མང་ཆེ་རྩ་བ་ནས་མི་འདུག་ཨང། བདག་གིས། སེམས་ཅན་ཐམས་ཅད་ཀྱི་དོན་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ་དེའི་ཕྱིར་དུ་ཟེར་བཞིན་མ་གཏོགས་མྱུར་བ་མྱུར་བ་ཟེར་དེ་རྩ་ནས་ཡོང་གི་མི་འདུག་ད་ལྟ་དེ་ལ་ག་རེ་མྱུར་བ་མྱུར་བ་ཡོང་དགོས་ཡོད་དེ། སྔགས་ལམ་དང་འབྲེལ་བ་ཡིན་ཙང་མྱུར་བ་མྱུར་བ་ཡོད་པ་རེད། དཔེར་ན་རྡོ་ལོ་སྐྱོང་པ་བྱས་ནས་འཇམ་དཔལ་གཤེན་ལོ་འདྲ་མིན་གྱི་ཆུ་གཏོང་སྒོ་བྱོན་སོང་ན་མྱོང་བ་མྱོང་བ་ཞིག་དེ་མི་མགོ་ཡིན། ད་ལྟ་སྔར་གྱི་ལོ་ཏོག་བསྒྲིལ་བ་ཡིས། རྡོ་ལོ་ལས་ཀྱང་སྔ་ལོང་དེ་མྱོང་བ་ཡིན། དེ་ལས་ཀྱང་སྙིགས་དུས་ཀྱི་ཚིག་ཐོ་སྤྱི་ལ་སངས་རྒྱས་རྒྱུ་ཡོད་པ་དེ་སྔར་བླ་མའི་རྣལ་འབྱོར་ལས་མ་གཏོགས་མེད་པ་ཡིས། མྱོང་བ་གཉིས་བཞག་དགོས།

ཉུང་ཉུང་ཅིག་ཤོས་ཀྱིས་ནི་འབྲས་བུ་ཆེན་པོ་ཀྱི་རོལ་བ་རྒྱག་དགོས་རོ། ཨ་དེ་ཡི་ས་ང་སོ་ཚོགས་གསོག་སྒྲིབ་སྦྱང་གི་ཞིང་དེ་ལ་ཡང་དེ་ནས་ཚོགས་ཞིང་གསལ་འདེབས་དགོས་པ་ཨ་ཐོ་སི་ཡིན་པར་ད་ཚོགས་ཞིང་གསལ་འདེབས་པ་དེ་སང་ཉིན་དེ་ཤེས་ཀྱི་ཆེ། ད་གསུམ་པ་དེ་ཡིན་ན་ནི། ས་བཅད་ཀྱི་ཐོག་ནས་མ་ཞུ་བྱ་བཞི་པ་གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་ཚུལ་དེ་ལ་གཉིས། ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་དང་བསྟེན་ནས་བློ་ཇི་ལྟར་སྦྱང་བའི་རིམ་པའོ། དང་པོ་ལ། དང་པོ་ལ་གཉིས་ཐུན་གྱི་ངོ་བོ་ལ་ཇི་ལྟར་བྱ་བ་དང་ཐུན་མཚམས་སུ་ཇི་ལྟར་བྱ་བའི་ཚུལ་ལོ། དང་པོ་ལ་གསུམ་སྦྱོར་བའི་ཆོས། དངོས་གཞི་དངོས་གཞི་ཇི་ལྟར་བྱ་བ་དང་མཇུག་ཏུ་ཇི་ལྟར་བྱ་བའི་རིམ་པའོ། དང་པོ་ལ་སྦྱོར་བའི་ཆོས་དྲུག་ཟེར་བ་དེ་བར་དུ་ཚར་བ་རེད་ད། དེ་ནས་དངོས་གཞི་དེ། སང་ཉིན་ནས་ཡིན་དོགས་མ་བློ་རྒྱུ་བྱས་དེ་བར་དོ། རྒྱས་འབྲིང་བསྡུས་གསུམ་ཅི་ནས་བཤད་ཨ་ལས་གོ་ཆོད་ཟེར་གྱི་ཤེས་ཧ་བྱས།

མ་ཕེ་ཞེས་ནི་ཁོ་རང་ཚོའི་ནང་ལ་ཕེབས་འགྲོ་བའི་ལམ་སོགས་པ་དང་ནི་དེ་འདྲ་མང་པོ་ཅིག་མཚན་ལམ་མང་པོ་ཅིག་བྱུང་བ་རེད་བ། མཚན་ལམ་མང་པོ་ཅིག་བྱུང་བ་རེད། དེ་ཙམ་གྱིས་མ་ཟད་པ་ཉི་མ་ནི། མ། སའི་ཚ་དེ་ནི་ག་རེ་ཟེར་ཆོས་རྗེ་དོན་གྲུབ་རིན་ཆེན། ལ། ཡི་དམ་རྡོ་རྗེ་འཇིགས་བྱེད་ཀྱི་ཞལ་གཟིགས་བྱས་ནི། ནི། དེ་ནི་གྱེན་ལོག་སྣང་རོལ་བཅས་སུ་དེ། སང་ཕོད་ད་ཚོད་ཙམ་ལ་ནི་ལུང་པ་ད་འདི་ནང་ལ་ང་ཡོང་གི་ཡིན། ང་ཡོང་གི་ཡིན་དེ་ལ་ནི་ཡིད་ཆེས་བརྟན་པ་གྱིས་ཤིག་ཟེར་ཆོས་རྗེ་དོན་གྲུབ་རིན་ཆེན་ལ་ཡི་དམ་རྡོ་རྗེ་འཇིགས་བྱེད་ཀྱིས་ནི་ལུང་བསྟན་པ་རེད་བ། སང་དུས་ད་ཚོད་ཙམ་ལ་ཏག་ཏག་ནི་རྗེ་བདག་ཉིད་ཆེན་པོ་འཁྲུངས་ཤིང། ཆོས་རྗེ་དོན་གྲུབ་རིན་ཆེན་དེ་ཁོང་ད་ག་ལང་ས་ཧ་མ་རྡོ་རྗེ་འཇིགས་བྱེད་ཀྱིས་ལུང་བསྟན་པ་དེ་ཡི་ཡིད་ཆེས་བྱེད་ཅེ་ན་རྡོ་རྗེ་འཇིགས་བྱེད་དམར་ཡིད་གསང་སོ་འདྲ་མི་བྱེད་ཅེ་ན་བྱིན་རྟེན་ལ་སོགས་པ་སུ་སྐྱེ་ཁ་གཏོང་གི་འདུག་པ། བྱིན་རྟེན་དེ་འདྲ་སྐྱེ་ཁ་གཏོང་ཡན་གྱི་དེ་འདྲ་ལོ་རྒྱུས་འདུག་པ་དེ་ས་ནི་སངས་རྒྱས་ཀུན་འདུས་ཀྱི་བདག་ཉིད་རེད་སངས་རྒྱས་ཀུན་འདུས་ཀྱི་བདག་ཉིད་ཡིན་པ་དེ་དེ་ག་ཤོད་མི་དགོས་རེད་ད་ག་ནང་བཞིན་རང་གི་དྲིན་ཆེན་རྩ་བའི་བླ་མ་དེ་དེ་གསུངས་པ་དང་ངོ་བོ་གཅིག་ག་འདྲ་ཟེར་རེས་ན་བཤེས་གཉེན་བསྟེན་ཚུལ་གྱི་སྐབས་སུ་ལ་ནི།

བསམ་མནོ་བཏང་བྱས་ནས། གཅིག་གི་བཞུགས་ཁྲི་འོག་ལ་གཅིག་གི་དབུ་དེ་མ་ཐུག་ཙམ་མ་ཐུག་ཙམ་བྱས་བྱས་ནས་རྩ་རྩ་ཐོགས་བྱས་ནས་ཐོ་བརྩེགས་སུ་གནད་འདི་སྐད། ཨ་དེ་འདྲ་ཞིག་བསམ་མནོ་གཏོང་བྱེད་ཡིན་པ་རེད། ད་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་དབུ་ལ་མ་རེག་ཙམ་ཞིག་ལས་ནས་བླ་མ་གྱི་ཐ་མ་ཐ་མ་ལྔ་པོ་དེ་སླེབས་ཀྱི་རེད་བ་འོག་མ་འོག་མ་ལྔ་པོ་དེ། ཨོ་དེ་སླེབས་ནས་ཐུག་ཙམ་བྱས་ནས་ཡར་ཐོ་བརྩེགས་སུ་བསམ་མནོ་བཏང། ད་རྒྱ་ཆེན་སྤྱོད་བརྒྱུད་ཟབ་མོ་ལྟ་བརྒྱུད་ཉམས་ལེན་བྱིན་རླབས་བརྒྱུད་པའི་བླ་མ་སྒང་ག་བསྒྲིགས་ཚར་བ། དེ་བསྒྲིགས་ཚར་ཟིན་ན་དོན་རྣམས་ལ། འོད་ཟེར་མདུན་དུ་འཕྲོས་ནས་རང་ལ་ཉེ་བ། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་མདུན་དུ་འཕྲོས་པའི་འོད་ཟེར་དེ་རང་ལ་ཉེ་བར་བྱས་ནས། རང་ལ། ཆོས་འབྲེལ་དངོས་ཐོབ་ཀྱི་རྩ་བའི་བླ་མ་བད་ཀྱིའི་ཕྱིར་ཞུགས་ཏེ། ཞལ་མཇལ་དུས་ཀྱི་རྣམ་པ་ཅིག་བྱས་ཤིག་ནས་དེ་ལ་བསམ་བློ་བཏང། དེ་བསམ་བློ་བཏང་ནས་དེའི་མཐའ་སྐོར་དུ་བླ་མ་སོ་སོས་ཀ་ཁ་སློབ་མཁན་ནས་བཟུང་སྟེ་ག་རེ་སློབ་ཡོད་ནས་བླ་མ་གང་གྲངས་ཁ་འབྱེད་བྱས་ནས་བད་ག་འགའ་བས་ཞལ་མཇལ་དུས་ཀྱི་རྣམ་པ་ཅིག་ཡིད་ཁྱེད་སོ་སོས་ག་འདྲ་ཞིག་བས་གནས་འགྱུ་མཐོང་རྒྱུ་ཡོད་ན་ད་ག་རང་ཡོད་བདེ་ཁྱེད་མ་གཏོགས་རྣམ་པ་བསྒྱུར་མི་དགོས་བྱས།

ཡ། དོན་འདི་ཅིའི་ཀླུ་ཡི་རྒྱལ་པོ་དགའ་བོ་དང་ཉེ་དགའོ། དོན་འདི་ནི་ལག་པ་ཡ་གཅིག་གིས་ཡ་བཏེག་ནས་དཔག་བསམ་གྱི་ཤིང་ལ་ཡ་བཏེག་སྟེ་ཅིའི་དེ་འདྲ་ཀླུ་ཡི་རྒྱལ་པོ་གཉིས་ཡོད་པ། ལུས་ཕྱེད་ཀ་ཅིག་སྦྲུལ། སྦྲུལ་གྱི། གཟུགས་པོ་མཇུག་མ་ཡིན་པ་ལ་ཕྱེད་ཀ་ཅིག་མི་ཡི་རྣམ་པ་ཅིག་གི་ཀླུ་དེ་འདྲ་ཅིག་གཉིས་ཀྱིས་ཡ་བཏེག་འདི་ཅི། འོ་དེ་འདྲ་བསམ་མནོ་གཏོང་དགོས་ཡིན་པས། འོ་དེ་ཚོ་ཡ་ཅིའི་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་དེ་ནི་རྣམ་འཕྲུལ་ཡིན་པ། རྒྱུ་ཤེས། བྱང་ཆུབ་ཀྱི་ཤིང་གི་ལོ་མ་དང་འབྲས་བུ་དང་མེ་ཏོག་ལ་སོགས་པ་ཚང་མ་ཐམས་ཅད་དེ་ནི་ལྷག་པར་རྒྱས་བྱས་ནས་སྒྲ་གྲགས་པ་དེ་ཀུན་ལས

ཡེ་ཤེས་པའི་ཚོགས་ཞིང་དེ་ནི་ང་ཚོ་ཛཿ་ཧཱུྃ་བཾ་ཧོཿ་ཟེར་ནས་མར་བསྟིམ་པའི་སྐབས་ལ་ནི། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ནས་བཟུང་སྟེ་ཆོས་སྐྱོང་སྲུང་མ་ཡི་བར་རེ་རེ་ལ་ཡང་ཚོགས་ཞིང་ཆ་ཚང་བ་རེ་རེ་མར་བསྟིམས་སོང་བསམ་ཟེར་ནས་དམིགས་བྱེད་འོ་དེ་བསམ་བློ་བཏང་བ་ཡིན་ན་བྱིན་རླབས་རྒྱ་ཆེ་བ་དང། བྱིན་རླབས་ཟབ་པ་དང་དེ་འདྲ་ཡི་མང་པོ་གི་ཁྱད་པར་ཁྱད་ཆེན་པོ་ཞེ་དྲག་ཡོད་ཟེར་ཚོགས་ཞིང་གསལ་འདེབས་པ་དེ་ཏོག་སེར་རྡོ་རྗེ་ཡིན་པ་རེད།

ཡོད་ཀྱི་རྒྱལ་པོ་ཅིའི་ཆུ་ལོག་དེ་ཡིན་ན་མུ་ཏིག་ཀོ་འདུས་ཀྱི་ཅིག་ཆུ་ལོག་བྱེད་དེ་སྐྱེ། མུ་ཏིག་སྐྱིད་པོ་བ་སེང་གེ་དེ་མུ་ཏིག་སྐྱིད་པོ་བ་སེང་གེ་དེ་ཆུ་ལོག་མཛེས་དེ་སྐྱེ་གོ་དེ་འདྲ་ཆུ་ལོག་འབའ་ཆུ་ཡོད་ཡིན་པ་རེད་མི་འཐད་པའི་ཆུ་མ་ཏོག་ནང་པའི་ཡི་ཆུ་དེ་དགྲ་ཙོང་གིས་གོ་ཡ་མེད་པ་དེ་འདྲ་ཞིག་གིས་འཆི་བདག་མགོན་མེད་སེང་གེ་ལ་བུ་མོ་མང་ག་དག་སོང་མོད་སྟེགས་རུས་ཀྱི་མནའ་མ་སྟེགས་རུས་ཀྱི་སེང་ལྷོང་ཧ་ཡོང། འཆི་བདག་མགོན་མེད་སེང་གེ་དེ་ཚང་མ་ཚང་གི་སྤྱང་གྲུང་དེ་ལ་ཡ་བཀའ་འདྲི་ཞུ་ནི་མ་ཏོག་རང་ཐག་གཅོད་གི་མེད་རེད་དེ་ཡིས་ཤི་བ་ལ་བཀའ་འདྲི་ཞུ་དེ་གོ་ལ་དེ་ཡིས་ཤི་བ་གས་དེ་ལྟས་ཞུ་ཟེར་མ་འོངས་པ་ན་བསྟན་པ་ལ་འཕེལ་དོགས་ཆེན་པོ་ཞིག་དྲག་ཡོང་གི་རེད་ཟེར་ནས་བཀའ་གནང་བྱས་ནས།

ཆག་ཆག་གཏོར་བའི་ཆུ་དེ་སངས་རྒྱས་བཅོམ་ལྡན་འདས་བཞུགས་ས་མཉན་ཡོད་ནང་ལ་མཉན་ཡོད་གཙུག་ལག་ཁང་ནང་ལ་ཤེལ་གྱི་ཀ་བ་ལ་སོགས་པ་དང་ཤེལ་གྱི་མཆོད་རྫས་དེ་འདྲ་དེ་དགོང་དག་ནི་མར་ཆགས་ཤིང། ག་རེ་ཡིན་ནམ་བསམས་སང་ཉིན་ཐོ་དེ་ཚོའི་བཀའ་འདྲི་ཞུས་ནས། བཀའ་འདྲི་ཞུས་བྱས་ནས་དེ་བཞིན་གཤེགས་པའི་སྐུ་མདུན་ལ་ལྷ་དང། དེ་ནས་ལྷ། ལྷ་ཁྱད་པར་ཅན་དེ་འདྲ་མང་པོ་ཅིག་ཕེབས་བྱས་ནས་དེ་བཞིན་གཤེགས་པའི་སྐུ་མདུན་མཆོད་པ་འབུལ་ག་ཡོང་ཡིན་མི་འགྲོ་བསམས་སོང་འདྲ་མི་ཤེས། དེ་བཞིན་གཤེགས་པ་བཀའ་འདྲི་ཞུས་དུས་སྐབས་ལ་དེ་ལྷ་གིས་མཆོད་པ་འབུལ་ག་ཡོང་བ་མ་རེད། ཁྱིམ་བདག་མགོན་མེད་ཟས་སྦྱིན་གྱི་བུ་མོ་མ་ག་དྷ་བཟང་མོ་སང་ཉིན་ང་རང་ཚོ་ནས་གདན་འདྲེན་ཞུས་དགོས་བ་རེད་དེ་ཡི་རྟེན་འབྲེལ་བྱས་ནས། ཆུ་ཡི་ཆག་ཆག་གཏོར་བ་དེ་ཚོ་ད་ལྟ་དེའི་ནང་ལ་ནས། ཤེལ་གྱི་ཀ་བ་ལ་སོགས་པ་དང་ཤེལ་གྱི་མཆོད་རྫས་ལ་སོགས་པ་དེ་འདྲ་ཆགས་དེ་འདྲ་རེད། དེ་ཡི་སང་ཉིན་ཚེ་རྫུ་འཕྲུལ་དང་ལྡན་པ་ཚང་མ་དང་བཅས་ནས་སང་ཉིན་ཚུལ་ཤིང་ལོངས་ཤིག་ཟེར་ནས་ཀུན་དགའ་བོ་ཚུལ་ཤིང་འབྲིམ་ག་བཏང་དུས་སྐབས་ལ་ནས། ཧ་མོ་ང་རང་ཚོ་དབྱར་ཁས་ལེན་བྱེད་དུས་ཚུལ་ཤིང་ཅིག་ལེན་དགོས་འདུག་ག་འོ་དེ་དེའི་སྐབས་ལ་དགྲ་བཅོམ་པ་ཚོས་ཚུལ་ཤིང་ལེན་དགོས་ཀྱི་ཡིན་པ་རེད། ད་དགྲ་བཅོམ་པ་ལྔ་བརྒྱ་ཐམ་པ་གིས་ཚུལ་ཤིང་ལེན། ཚུལ་ཤིང་ལེན་བྱས་ནས་ད་སང་ཉིན་ཕེབས་དགོས་རེད་བ་སང་ཉིན་ཕེབས་དུས་སྐབས་ལ་རྫུ་འཕྲུལ་རྣམ་པ་སྣ་ཚོགས་སྤེལ་བྱས་ནས་ཕེབས་དགོས་བ་རེད། རྫུ་འཕྲུལ་མ་བསྟན་ན་མུ་སྟེགས་པའི་ལུང་པ་དེ་འདུལ་ཐུབ་མ་རེད་བ། དེའི་ས་དེར་སང་ཉིན་གྲ་སྒྲིག་ཁྲིས་ཁ་ཁྱེར་སང་ཉིན་ཡར་ལངས་ནས་དེ་ཁྱེད་ལྟ་སོང་ན། ཁོ་རང་ཚོ་གིས་གྲ་སྒྲིག་བྱེད་བཞག་བྱས་པའི་ཁང་པ་བྱོས་རོགས་དེ་ཐོག་ཁ་བསྡད་བྱས་ནས། དེ་ནས་ཁ་དེ། བྱང་ཕྱོགས་ལས་བྱང་ཕྱོགས་ལ་ཁ་བསྟན། བྱང་ཕྱོགས་དེ་བཞིན་གཤེགས་པ་བྱང་ཕྱོགས་བོད་ན་མཉན་ཡོད་ནང་བཞུགས་བསྡད་ཡོད་རེད་བ། བ་དེ་ནས་ཁ་གཏད་བྱས་ནས་སྤོས་ཆག་པ་ཅིག་ཁྱེར་བྱས་ནས། མ་ག་དྷ་བཟང་མོ་གིས་གསོལ་བ་བཏབ་ནས།

དངོས་སུ་ཕེབས་འདུག་དེ་ནམ་མཁའི་ནང་ལ་ང་རང་ཚོ་བྱ་འཕུར་ཡོང་ནང་བཞིན་བྱས་ཕེབས་ཡོང་སྟེ་ཕྱི་རོལ་པ་དེ་ཚོ་དཔེ་ཧ་ལས་ཐག་ཆོད་བྱས་ནས་ད་ཁྱོད་རང་གི་སྟོན་པ་ཕེབས་སོང་ཟེར་ལབ་ཡིན་པ་རེད་ཨ་མ་ག་དྷ་བཟང་མོས་ང་ཡི་སྟོན་པ་མ་རེད་ཟེར་ང་ཡི་སྟོན་པ་གི་ཉན་ཐོས་ཀྱི་ནང་ནས་ཆོས་ཀྱི་བདུད་རྩི་ཐོག་མར་མྱོང་མཁན་གྱི་ཀུན་ཤེས་ཀོའུ་དི་ནྱ་ཟེར་ཡིན་གྱི་རེད་ཟེར་དེ་ཤོད་ཡིན་པ་དེ་ཡོད་ཁོ་དེ་ནས་འོད་སྲུང་ཆེན་པོ་ཕེབས་པ་རེད་འོད་སྲུང་ཆེན་པོ་དེ་ནས་བྲག་དང་ནགས་ཚལ་ལ་སོགས་པ་དེ་ཚོ་སྤྲུལ་བྱས་ནས་བྲག་དང་ནགས་ཚལ་ལ་སོགས་པ་མེ་ཏོག་རྣམ་པ་སྣ་ཚོགས་ཤར་སྡོད་མཁན་ཤིང་ནགས་ཡོད་སྡོད་མཁན།